གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་ཉེར་གཉིས་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་པའི་ཚེས་དྲུག་རེས་གཟའ་པ་སངས་རེད། དེ་རིང་གི་ལས་རིམ་ཁག་ཕྲན་དག་ལ་རྒྱ་གར

སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་ཆུ་ལོག་གི་གོད་ཆག་བྱུང་བར་ཐུགས་གསོའི་འཚམས་འཕྲིན་ཞིག་བསྩལ་གནང་མཛད་འདུག་དེ་ཡང་ཟླ་བ་འདིའི་ཚེས་གསུམ་གྱི་ཉིན་ནས་བཟུང་འབྲས་ལྗོངས་མངའ་ཁུལ་དུ་ཆར་ཆེན་བབས་ནས་ལྷོ་ནག་མཚོ་ཆུང་རྡོལ་ཏེ་ཆུ་ལོག་བྱུང་བ་སོགས་ཀྱིས་ད་ལྟའི་ཆར་ཁུལ་དེར་གནས་སྡོད་མི་མང་ཉིས་ཁྲི་ཉིས་སྟོང་ཙམ་གྱི་འཚོ་གནས་ལ་དོ་ཕོག་ཚབས་ཆེན་ཐེབས་ཡོད་པ་མ་ཟད་དོན་རྐྱེན་དེའི་འོག་ནས་ད་བར་དུ་མི་ཉི་ཤུ་རྩ་གཉིས་ཀྱི་ཚེ་སྲོག་ཤོར་ཡོད་པ་རེད། ཡང་འབྲེལ་ཡོད་གནམ་གཤིས་སྔོན་བརྡའི་ལས་ཁུངས་ཀྱིས་འགྲེལ་བརྗོད་གནང་བ་ལྟར་ན། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོར་མངའ་སྡེའི་ནང་ཆུ་ལོག་ཆེན་པོ་བྱུང་བ་ནས་བཟུང་འདས་པའི་ལོ་ལྔ་ལྷག་གི་རྗེས་སུ་ཡང་འདི་ལྟ་བུའི་མི་རྒྱུ་སྲོག་གསུམ་ལ་གོད་ཆག་ཕོག་པ་ཞིག་ཡིན་པ་རེད། ད་རེས་འབྲས་ལྗོངས་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་ཚབས་ཆེ་བྱུང་བར་སྤྱི་ནོར་གོང་ས་མཆོག་གིས་སྤྱི་ཁྱབ་བློན་ཆེན་མཆོག་ལ་ཐུགས་གསོའི་འཚམས་འཕྲིན་ཞིག་བསྩལ་གནང་ཡོད་པ་དེའི་ནང་ད་རེས་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་ཕོག་པ་དེས་རྐྱེན་པས་མིའི་ཚེ་སྲོག་ཤོར་བ་དང་དངོས་ཟོག་ལ་དོ་ཕོག་ཐེབས་པ་བཅས་ལ་ཐུགས་ཕམ་ཆེན་པོ་བྱུང་ལ་ཚེ་སྲོག་ཤོར་བའི་རྗེས་ལུས་ནང་མི་དང་གོད་ཆག་ཕོག་པ་རྣམས་ལ་ཐུགས་གསོ་དང་སྨོན་ལམ་ཡོད་ཅེས་གསུངས་གནང་ཡོད་འདུག་དེ་དང་ཕྱོགས་མཚུངས་གོང་ས་མཆོག་གི་གསུང་འཕྲིན་དེའི་ནང་ད་རེས་མངའ་སྡེའི་ནང་གོད་ཆག་ཆེན་པོ་ཕོག་ཡོད་ཀྱང་འབྲེལ་ཡོད་ཚང་མས་མང་ཚོགས་ཀྱི་བདེ་སྡུག་ཐེབས་རྩ་གནང་བཞིན་པར་བསྔགས་བརྗོད་དང་རྗེས་སུ་ཡི་རང་ཡོད་ལ་འབྲས་ལྗོངས་མི་དམངས་ཚོར་གདུང་སེམས་མཉམ་སྐྱེད་མཚོན་ཆེད་ངལ་སེལ་གྱི་མཐུན་འགྱུར་གྱི་ཚུལ་དུ་ཏཱ་ལའི་བླ་མ་ཐེབས་རྩ་ཁང་གིས་ཞལ་འདེབས་གནང་རྒྱུའི་བཀོད་མངགས་གནང་ཡོད་ཅེས་བཀོད་ཡོད་པ་རེད། སྤྱིར་བཏང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲྭ་རྒྱའི་ནང་མཛད་འཆར་གཞིར་བཟུང་ན་སྤྱི་ནོར་གོང་ས་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་སྐྱོང་གནང་རྒྱུའི་མཛད་འཆར་ཉིན་ཤས་ཕྱིར་འགྱངས་གནང་ནས་ཚེས་བཅུ་བདུན་ནས་ཉིན་གྲངས་གཉིས་རིང་ཆོས་འབྲེལ་གྱི་མཛད་འཆར་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་སྲིད་སྐྱོང་གི་མཛད་འགན་བཞེས་རྗེས་ལྷོ་ཨ་མེ་རི་ཀར་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་ཡོད་པ་ལྟར་ཚེས་ལྔ་ཉིན་ཁོ་ལོམ་པི་ཡར་ཕེབས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བཅུ་པའི་ཚེས་ལྔ་ཉིན་ཁོ་ལོམ་པི་ཡའི་རྒྱལ་ས་སྦོ་གོ་ཏྲར་འབྱོར་ཡོད་པ་དང་གནམ་ཐང་དུ་བོད་དོན་རྒྱབ་སྐྱོར་ཚོགས་པ་དང་བོད་དང་ཁོ་ལོམ་པི་ཡ་གྲོགས་པོ་ཚོགས་པའི་ཚོགས་གཙོ་ཁི་ལོ་དེ་ཨ་བྷོ་ནེ་ཐོ་དང་ཁོང་གི་བཟའ་ཟླ་གཉིས་ཀྱིས་གཙོས་པའི་བོད་དོན་རྒྱབ་སྐྱོར་བ་ཁག་ཅིག་གིས་དགའ་བསུ་སྣེ་ལེན་བྱས་རྗེས་ཀོ་ལོམ་པི་ཡ་ནང་གི་མཛད་འཆར་གྱི་ཐོག་མར་ཀོ་ལོམ་པི་ཡ་རྒྱལ་ཡོངས་སུ་རླུང་འཕྲིན་ཁང་ཆེ་ཤོས་བྷ་ར་གོ་ལ་དགྲ་འབོ་རླུང་འཕྲིན་ཁང་གིས་བོད་དོན་དང་འབྲེལ་བའི་གནད་དོན་སྐོར་ཆུ་ཚོད་སྐར་མ་བཞི་བཅུ་ཞེ་ལྔ་གི་རིང་བཅར་འདྲི་ཞུས་ཡོད་པ་དང། དེ་མིན་ཀོ་ལོམ་པི་ཡའི་གཙུག་ལག་སློབ་གྲྭ་ཆེན་མོ་ཁག་གཉིས་ཀྱི་རྩ་བའི་ཆ་ནས་བོད་དོན་དང་དེ་མིན་བོད་ཀྱི་ཁོར་ཡུག་དང་སྲོག་ཆགས་སོགས་སྐྱེ་ཁམས་སྐོར་དང་དེ་མིན་བོད་ཀྱི་རིག་གཞུང་དང་ངོ་བོ་སྲུང་སྐྱོབ་བྱེད་ཕྱོགས་དེ་བཞིན་དུ་བོད་ནང་ད་ལྟ་འཕྲད་བཞིན་པའི་དཀའ་ངལ་སོགས་བཅར་འདྲི་ཞུས་ཡོད་པ་རེད། དེ་ནས་ཡང་ཀོ་ལོམ་པི་ཡ་གི་ཚགས་པར་ཁང་ཆེ་ཤོས་ཨང་གཉིས་པས་དུས་ཚོད་སྐར་མ་བཞི་བཅུ་ཞེ་ལྔ་གི་རིང་བོད་དོན་སྐོར་བཅར་འདྲི་ཞུས་ཡོད་པ། ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་ལས་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། ཀོ་ལོམ་བི་ཡའི་ནང་ནས་ད University སྐད་གྲགས་ཆེ་ཤོས་ཅིག་རེད་ཨ་ནི་གཞུང་གི་མ་རེད་དེ་སྒེར་པ་གི་རེད་དེ་གས་ཨ་ནི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་ང་ཚོ་གི་རིག་གཞུང་སྲུང་སྐྱོབ་ཨ་ནི་བོད་ཀྱི་ངོ་བོ་བཅས་ཀྱི་ཨ་ནི་བོད་ནང་ལ་ག་རེ་ག་རེ་དཀའ་ངལ་འཕྲད་ཡོད་དེ་སྒང་ལ་ཨ་ནི་སྐུ་ངོ་ལ་བཅར་འདྲི་ཞུ་ཡ་རེད་ཤག། འདིའི་ཚེས་གཉིས་ཉིན་སྲིད་སྐྱོང་མཆོག་ལྷོ་ཨ་མེ་རི་ཀའི་ནང་གི་རྒྱལ་ཁབ་ཆེ་ཤོས་སྦི་ར་ཟིལ་གྱི་སོ་པོ་ལོ་མངའ་སྡེའི་གྲོས་ཚོགས་ནང་ཕེབས་ནས་གྲོས་ཚོགས་ཀྱི་ཚོགས་གཙོ་དང་མངའ་སྡེའི་སྤྱི་ཁྱབ་ལས་དོན་ཚོགས་ཆུང་གི་དྲུང་ཆེ་གྲོས་ཚོགས་འཐུས་མི་སོགས་ལ་མཇལ་མོལ་གནང་ནས་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་རྒྱ་ནག་གཞུང་གིས་སྦི་ར་ཟིལ་དུ་མ་འཛུགས་ལས་གཞིའི་ཐད་སྦི་ར་ཟིལ་དབུས་གཞུང་དང་ས་གནས་གཞུང་གིས་དོགས་ཟོན་གནང་གལ་ཆེ་བ་དང་དམངས་གཙོའི་ལམ་ལུགས་ལྡན་པའི་སྦི་ར་ཟིལ་གྱིས་རྒྱ་ནག་དང་འབྲེལ་ལམ་གནང་སྐབས་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི་དེ་བཞིན་འགྲོ་བ་མིའི་ཐོབ་ཐང་དང་རང་དབང་ཁག་སྣང་མེད་མི་གཏོང་བར་རྒྱ་ནག་ལ་བདེན་པ་དག་སྐྱེལ་གནང་གལ་ཆེ་བ་དང་བོད་དོན་གླེང་སློང་ཡོང་བའི་རེ་སྐུལ་གནང་ཡོད་པ་ལྷོ་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། གནས་ཚུལ་ལྟར་ན་ཕྱི་ཟླ་བཅུ་བའི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་རེད།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནང་རྟེན་གཞི་བྱས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྟེ་འཛམ་གླིང་སྟེང་དམངས་གཙོའི་རང་དབང་དར་སྤེལ་དང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ལ་ཉམས་ཞིབ་གནང་མཁན་རང་དབང་ཁང་པ་ཞེས་པ་ནས་ཟླ་བ་འདིའི་ཚེས་བཞི་ཉིན་འཛམ་གླིང་སྟེང་གི་དྲ་གནས་རང་དབང་གནས་སྟངས་སྐོར་གྱི་སྙན་ཐོ་སྤེལ་ཡོད། ཨ་རིའི་རང་དབང་ཁང་པ་ནས་ན་ནིང་གི་ཕྱི་ཟླ་བདུན་པ་ནས་ད་ལོའི་ཕྱི་ཟླ་ལྔ་བའི་བར་འཛམ་གླིང་གི་རྒྱལ་ཁབ་བདུན་ཅུའི་ནང་གི་གནས་ཚུལ་ཞིབ་བཤེར་དམ་བསྒྲགས་གནས་ཚུལ་རྫུན་མ་ཁྱབ་སྤེལ་དྲ་རྒྱའི་རང་དབང་དང་སྨྲ་བརྗོད་རང་དབང། དེ་བཞིན AI ཞེས་པའི་རིག་ནུས་ཚན་རྩལ་བེད་སྤྱོད་ཀྱིས་སྲིད་གཞུང་གི་དབང་ཤུགས་རྒྱ་བསྐྱེད་སོགས་ཀྱི་གནད་དོན་ཐད་ཉམས་ཞིབ་བྱས་པའི་འབྲས་བུ་གསལ་འདོན་བྱས་པའི་ནང་དུ། འཛམ་གླིང་ནང་གི་དྲ་གནས་རང་དབང་གི་གནས་བབ་དེ་བསྟུད་མར་ལོ་བཅུ་གསུམ་རིང་ཇེ་སྡུག་ཏུ་ཕྱིན་ཡོད་པ་མ་ཟད། རྒྱལ་ཁབ་ཉི་ཤུ་རྩ་དགུ་གི་དྲ་གནས་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་དང་རྒྱལ་ཁབ་ཉི་ཤུ་གི་གནས་སྟངས་ཇེ་ལེགས་ཕྱིན་པ། དེ་བཞིན་རྒྱ་ནག་ནི་གནས་སྟངས་སྡུག་ཤོས་དེ་ཡིན་ཞིང། རྒྱ་ནག་གཞུང་གིས་སྲིད་བྱུས་སྣ་ཚོགས་ཤིག་གཏན་འབེབས་བྱས་ཏེ་ཡུལ་དེའི་མང་ཚོགས་རྣམས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་དང་གསར་འགྱུར་བརྒྱུད་ལམ་དང་དྲ་གནས་ཁག་ལ་སྟངས་འཛིན་ནན་མོ་བྱེད་བཞིན་པའི་གནས་སྟངས་འགྲེལ་བརྗོད་ཀྱིས། རྒྱ་ནག་ནི་བསྟུད་མར་ལོ་དགུ་གི་རིང་དྲ་རྒྱའི་རང་དབང་ཆེས་སྡུག་ཤོས་ཀྱི་རྒྱལ་ཁབ་དེ་ཆགས་ཡོད་པ་བརྗོད་ནས་རྒྱ་ནག་ནི་ནམ་རྒྱུན་ནས་སྨྲ་བརྗོད་རང་དབང་ལ་སྟངས་འཛིན་ཆེན་པོ་བྱེད་མཁན་ཞིག་ཡིན་པ་མ་ཟད། འདས་པའི་ལོ་དེའི་ནང་དྲ་རྒྱའི་ཐོག་རང་ཉིད་ཀྱི་བསམ་ཚུལ་བཤད་མཁན་ལས་འགུལ་བ་དང་གཞི་རིམ་མི་མང་མི་ཉུང་བ་ཞིག་འཛིན་བཟུང་བྱས་ཏེ་བཙོན་འཇུག་གི་ཁྲིམས་ཆད་བཅད་པའི་གནས་སྟངས་བྱུང་ཡོད་པ་སོགས་འགྲེལ་བརྗོད་དང། དེ་བཞིན་ཞི་ཅིན་ཕིང་གི་འགོ་ཁྲིད་ལས་ཡུན་ནང་རྒྱ་ནག་ཁྱོན་ཡོངས་ཀྱི་དྲ་རྒྱའི་རང་དབང་གི་གནས་བབ་ཇེ་ཞན་ཇེ་སྡུག་ཏུ་ཕྱིན་པ་སོགས་གསལ་སྟོན་བྱས་ཡོད་ལ། རྒྱ་ནག་གཞུང་གིས་ཡུལ་དེའི་ནང AI ཞེས་པའི་རིག་ནུས་ཚན་རྩལ་བཟོ་སྐྲུན་བྱེད་མཁན་གྱི་སྒྲིག་འཛུགས་ཁག་ལ AI རིག་ནུས་ཚན་རྩལ་རྣམས་རྒྱ་ནག་གཞུང་གི་དགོས་མཁོ་དང་མཐུན་པར་བྱས་ནས་བཟོ་དགོས་པ་སོགས་སྒྲིག་གཞི་གཏན་འབེབས་བྱས་པ་མ་ཟད AI རིག་ནུས་ཚན་རྩལ་ཁག་ཅིག

རྒྱ་ནག་གཞུང་གིས་ཚོང་ལས་ཁང་ཁག་གི་ཐོན་རྫས་ཐོག ChatGPT བེད་སྤྱོད་བྱེད་མི་ཆོག་པ་དང་རྒྱ་ནག་གི་རིག་ནུས་འཕྲུལ་རིག་མ་ལག་གིས་རྒྱ་ནག་དམར་ཤོག་པའི་ལྟ་བར་བརྩི་བཀུར་བྱེད་པའི་དགོས་འདུན་བཏོན་ཏེ་འཕྲུལ་ཆས་ཀྱི་ཁ་བརྡ་བྱེད་སའི་ནང་ཁ་སེམས་མཐུན་པོ་བྱས་ཏེ་དཔེར་ན་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་ཞེས་པ་ལྟ་བུའི་རྣོ་ཚོར་ཅན་གྱི་ཆབ་སྲིད་དོན་རྐྱེན་ལ་ཡ་ལན་སྟེར་གྱི་མེད་པར། རྒྱ་ནག་གིས ChatGPT ཁ་བརྡ་བྱེད་ས་བརྒྱུད་ནས་རྒྱ་ནག་དམར་པོའི་གཞུང་གི་དབང་སྒྱུར་རྒྱ་སྐྱེད་དང་ཇེ་བརྟན་དུ་གཏོང་བཞིན་པ་རེད་ཟེར། དེ་བཞིན་བོད་དོན་ལས་འགུལ་ལྟེ་གནས་ཁང་གི་འཕྲུལ་ལས་རིག་པའི་འགན་འཛིན་བློ་བཟང་རྒྱ་མཚོ་ལགས་ནས་ཨ་རིའི་རང་དབང་ཁང་པའི་སྙན་ཐོའི་ནང་རྒྱ་ནག་དེ་ད་ལོ་ཡང་བསྐྱར་དྲ་རྒྱར་དམ་དྲག་སོགས་ཕྱོགས་གང་གི་ཐད་ནས་ཆེས་སྡུག་ཤོས་ཀྱི་ཡུལ་གྲུའི་ནང་ཚུད་པ་དེ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱི་སྐབས་གསུམ་པའི་ལས་ཡུན་དང་ཏོག་དབྱིབས་ནད་ཡམས་མི་སྒེར་གྱི་དྲ་གནས་བེད་སྤྱོད་སོགས་ཕྱོགས་མང་པོའི་ཆ་ནས་ཉམས་ཞིབ་གནང་བ་ཞིག་ཡིན་པ་གསུང་གི་འདུག། རང་དབང་ཁང་པའི་གི་ལོ་འཁོར་སྙན་ཐོ་ད་ལྟ Freedom on the Net ཞེས་པའི་དེ་གཙོ་བོ་དེ་གར་གང་ཞུ་དགོས་རེད་ལབ་ན། ལུང་པ་སོ་སོའི་ནང་ལོགས་ལ་དྲ་རྒྱའི་གི་རང་དབང་དང་དྲ་རྒྱའི་གི་ཐོབ་ཐང་གི་གནས་ཚད་སྒང་ལ་ཅིག་སྙན་ཐོ་ཞིག་བཏོན་གྱི་ཡོད་རེད། ད་འདི་འདྲ་བོ་བྱས་ན་ད་འདི་ནང་ལོགས་ནས་གཙོ་བོ་རྒྱ་ནག་འདི་ད་རྒྱལ་སྤྱིའི་ནང་ལོགས་ག་དུས་ནས་སྐྱོ་ཤོས་འདྲ་བོ་ཅིག་ད་ཁྱེད་ཁོག་རེད་ཡིན་ནའི་ད་ན་ནིང་ལོ་འདྲ་བོ་བྱས་ན་བརྒྱ་ཆ་བརྒྱ་ནས་བཅུ་འདྲ་བོ་བྱས་ཨ་ད་ལོ་བརྒྱ་ཆ་བརྒྱ་ནས་དགུ་ཡིན་ད་དུང་གནས་སྟངས་དེ་སྐྱོ་རུ་འགྲོ་འདུག་གང་ཟེར་ན་ཕྱོགས་གཅིག་ནས་ཁོང་ཚོས་ག་ཞུ་གི་ལབ་ན་ཞི་ཅིན་ཕིང་གི་ད་ཉིས་སྟོང་ཉི་ཤུ་རྩ་གཉིས་ནང་ལོགས་ད་ཁོ་རང་གི་ཐེངས་གསུམ་པ་ཅིག་ཁོ་རང་ད་སྲིད་འཛིན་བྱ་ཡ་འཇོག་ར་དེ་ད་འབྲེལ་བ་བྱེད་ཨ་འདི་དང་མཉམ་དུ་ཨ་ནི Covid ཀྱི restriction ད་དེ་འདྲས་ཀྱི་ད་དམ་དྲག་མང་རུ་འགྲོ་ཡ་ད་དེ་འདྲས་ཀྱི་གནས་སྟངས་མང་པོ་ཅིག་ཡིན་དུས་སྐབས་ལ་ད་འདི་ཁོ་རང་ཚོས་གཞི་བཞག་ས་དེ་གནས་ཚད་ཁ་ཤས་གནས་སྟངས་ཁ་ཤས་ཤིག་སྒང་བཞག་གོ་གཅིག་ག་རེ་ལབ་ན། མི་སྒེར་གྱི་རང་དབང་ག་འདྲས་ཡོད་མེད་ད་འདི་འདྲ་བ་ཞིག་ན་རྒྱ་ནག་ལ་མི་སྒེར་གྱི་རང་དབང་ཅེས་མི་འདུག་ལབ་ནས་ཞུ་གི་འདུག་ར། གཉིས་པ་དེ་ག་ཞུ་བ་ལབ་ན་ཡང་དྲ་རྒྱའི་ནང་ལོགས་ལ་ཨ་ནི། ག་རེ་ག་རེ་བྲིས་ཆོག་མ་ཆོག་ལབ་ཡ་ཆོག་ར་འདི་རྒྱ་ནག་ནང་དམ་དྲག་དཔེ་ཤུགས་ཆེན་པོ་ཡོད་དུས་སྐབས་ལ་ག་རེ་བྲིས་མ་བྲིས་སྒང་ལ་ད་དཔེར་ན་སོ་སོས་ཀྱི་མིང་དང་དེ་འདྲས་སྤྲད་དགོས་ཡ་ད་སོ་སོས་ཀྱི་ཁ་བྱང་དང་ཚང་མ་སྤྲད་ན་མ་གཏོགས་བསམ་ཚུལ་བྲི་བར་ཆོག་པ་མ་རེད་དེ་འདྲས་ཡོད་དུས་སྐབས་འདི་ལ་དམ་དྲག་ཤུགས་ཆེན་པོ་ཡོད་པ་བྱས་མཐའ་མ་དེ་ཡང་འདི་ཞུ་གི་འདུག་ཨ་ཁོ་ཚོས access access ཟེར་ན། ད་རྒྱལ་སྤྱིའི་ནང་ལོགས་ཀྱི་གསར་འགྱུར་ཡིན་ནའི་རེད་རྒྱལ་སྤྱིའི་གི་དྲ་རྒྱ་ཡིན་ནའི་རེད་ད་གནད་དོན་དྲང་པོ་དེ་བལྟ་ཡ་བལྟ་ཡ་གི་ལམ་ཀ་འདུག་མི་འདུག་ལབ་ད་འདི་ཚོ་ཚང་མ་ལ་རྒྱ་ནག་དཔེ་སྐྱོ་པོ་ཡོད་དུས་སྐབས་ལ་ཨ་ནི་ད་ལྟའི་གི་ད་གནས་སྟངས་དེ་རྒྱལ་སྤྱིའི་ནང་ལོགས་ལ་དྲ་རྒྱའི་རང་དབང་གི་གནས་སྟངས་དེ་སྐྱོ་ཤོས་ཅིག་རྒྱ་ནག་འགྲོ་བཞིན་ན་ཁོ་རང་ཚོས་གི་ད་འདི་སྙན་ཐོ་ནང་ལོགས་སྟོན་གི་འདུག་ར། དེ་བཞིན་ནི་གོང་ཞུས་སྙན་ཐོ་དེའི་ནང་བོད་དང་ཡི་གེར་ལྷོ་སོག་པོ་ཧང་ཀང་སོགས་མི་མང་གི་རང་དབང་དང་དྲ་གནས་བེད་སྤྱོད་བཀག་སྡོམ་གྱི་གནས་སྟངས་ཚུད་མེད་པ་དང། བོད་དང་ཡུ་གུར་སོགས་ཀྱི་དྲ་གནས་དམ་དྲག་གི་གནས་སྟངས་དེ་རྒྱ་ནག་ལས་ཀྱང་ཧ་ཅང་སྐྱོ་བོ་ཡིན་པས་ས་གནས་སུ་དངོས་སུ་འབྲེལ་འདྲིས་བྱས་ནས་ཉམས་ཞིབ་བྱེད་རྒྱུ་ཁག་པོ་ཡིན་པ་རང་དབང་ཁང་པས་གསུང་གི་འདུག་ཅེས་དང། ཡིན་ན་ཡང་རྒྱ་ནག་གི་དྲ་རྒྱ་བཀག་སྡོམ་གྱི་གནས་སྟངས་ཀྱི་གསར་ཟུར་ལས་ང་ཚོས་བོད་དང་ཡུ་གུར་ལྷོ་སོག་པོའི་གནས་སྟངས་མཐོང་ཐུབ་ཀྱི་ཡོད་ཅེས་བློ་བཟང་རྒྱ་མཚོ་ལགས་ནས་བོད་དང་ལྷོ་སོག་པོ་སོགས་ཀྱི་ནང་དམ་དྲག་གི་གནས་སྟངས་ཐད་ལ་མུ་མཐུད་དུ་གསུངས་བྱུང།
ད་དྲ་རྒྱའི་རང་དབང་དང་འབྲེལ་བའི་གི་ད་བོད་བྱས། ཨ་ནི་ཨིས་ཤར་ཏུར་ཀི་སི་ཐན་བྱས། ཨ་ནི Southern Mongolia། དེ་ཚོ་ནང་ལོགས་ཀྱི་གནས་སྟངས་བརྗོད་ར་འདི་ད་ལྟའི་གི་སྙན་ཐོ་འདི་ནང་ལོགས་ལ་སྟོན་ཐུབ་མེད་པའི་རྣམ་པ་གཅིག་ངས་མཐོང་གི་འདུག་གང་ཡིན་ཟེར་ན། བོད་ནང་ལོགས་ཀྱི་དམ་དྲག་འདི་རྒྱ་ནག་གི་དམ་དྲག་ལས་དམ་དྲག་ཆེ་ཡོད་ཚང་མས་མཁྱེན་གསལ་རེད། ཨ་ནི་ད་ལྟ་ཁོ་རང་ཉམས་ཞིབ་བྱེད་མཁན་དང Freedom House གི་སྙན་ཐོ་འབྲི་མཁན་ཁོ་རང་ཚོ་རང་གིས་ག་ཞུ་ལབ་ན། བོད་དང་ཧོང་ཀོང་བཏོན་མེད། མ་བཏོན་དགོས་རྒྱུ་མཚན་གཙོ་བོ་དེ་ག་ལབ་ན་ཕ་གིར་ལ་ཉམས་ཞིབ་བྱེད་ཀྱི་ལམ་ཁ་ཁོ་རང་དཔེ་ཁག་པོ་ཡོད་དུས་སྐབས་ལ་ཨ་ནི་འདི་དང་མཉམ་དུ་དམ་དྲག་བྱེད་སྟངས་དེ་ཁོ་རང་ཏོག་ཙམ་མི་འདྲ་འདུག་ད་དཔེར་ན་ཉིས་སྟོང་བཅུ་བདུན་ནང་ལོགས་ནས་རྒྱ་ནག་གཞུང་གིས་དྲ་རྒྱའི་གི་ད་ཁྲིམས་དང་དེ་འདྲ་མང་པོ་ཞིག་བཏོན་ཡོད་ར་ཡིན་ནས་ཁྲིམས་དེ་རྒྱ་ནག་ནང་ལོགས་ལག་བསྟར་བྱེད་སྟངས་དང་བོད་ནང་ལོགས་ལག་བསྟར་བྱེད་སྟངས་བར་ལ་ཁྱད་པར་དཔེ་ཤུགས་ཆེན་པོ་རེད་དེ་འདྲ་ཡིན་དུས་སྐབས་ལ་ཨ་ནི་ཁོ་རང་ཚོས་གི་ད་གནས་སྟངས་དེ་རྒྱ་ནག་ནང་ལོགས་ལས་བོད་ནང་ལོགས་གནས་སྟངས་དེ་སྐྱོ་བ་ཡོད་དུས་སྐབས་ལ་ཨ་འདི་གཅིག་པ་ཆགས་གི་མི་འདུག་ཨ་འདི་འདྲ་བ་གཅིག་པ་བྱས་ན་ད་ད་ལྟའི་ཁོ་རང་ཚོ་ཞུ་ཡས་ད་བོད་ནང་ལས་གི་འདུག་ར་ཡིན་ནས་ད་དེ་དང་འདྲ་བར་བོད་གཅིག་པུ་ད་ངས་རེད་བསམ་གྱི་མི་འདུག་གང་ཡིན་ཟེར་ན་ད་ནི East Turkistan ནང་ལོགས་ལ CCTV དང་ད་དེ་ག་ནང་ལོགས་གནས་སྟངས་མང་པོ་བརྗོད་ར་དེ་དང་མཉམ་དུ་ད་ངེད་ཅག་དང་ད Southern Mongolia ནང་ལོགས་ལའང་སྐད་ཡིག་གི་དམ་དྲག་དང་དྲ་རྒྱའི་དམ་དྲག་ད་དེ་ཚོ་ཤུགས་ཆེ་ཚང་མ་ལ་ཡོད་རེད་བསམ་གྱི་འདུག་ར་དེ་འདྲ་གི་གནས་སྟངས་བྱེད་དུས་སྐབས་ལ་ཕྱོགས་གཅིག་ནས་ད་རྒྱ་ནག་ནང་ལོགས་ལ་དྲ་རྒྱའི་གི་རང་དབང་དང་དྲ་རྒྱའི་གི་ཐོབ་ཐང་གི་གནས་ཚད་དེ་སྐྱོ་བོ་ཞིག་ཡོད་པ་དེ་ད་ལྟའི་གི་སྙན་ཐོ་དེ་ནས་ད་ཡོད་རེད་བསམ་གྱི་འདུག། དེ་བཞིན་རང་དབང་ཁང་པའི་སྙན་ཐོའི་ནང་རྒྱ་ནག་གཞུང་གི་དམ་དྲག་དང་སྟངས་འཛིན་ཡོད་མེད་ལ་མ་ལྟོས་པར་རྒྱ་ནག་གཞུང་གི་སྲིད་བྱུས་དང་བྱ་སྤྱོད་ལ་འཛེམ་ཟོན་མེད་པར་དྲ་ཐོག་ནས་གནས་ཚུལ་བརྒྱུད་སྤེལ་གནང་མཁན་གྱི་གཞི་རིམ་མི་མང་དང་ལས་འགུལ་བ་རྣམས་ཀྱི་སེམས་ཤུགས་དང་ལྷག་བསམ་ལ་ཆེ་བསྟོད་གནང་བ་མ་ཟད་རྒྱ་ནག་གཙོ་བྱས་པའི་དབང་ཆ་སྒེར་གཅོད་སྲིད་གཞུང་ཚོས་དྲ་གནས་ཚན་རྩལ་བརྒྱུད་དབང་བསྒྱུར་སྲ་བརྟན་དོ་དམ་གྱི་རྣམ་པ་དེར་དམངས་གཙོའི་རྒྱལ་ཁབ་དག་གིས་ཐུན་མོང་གིས་ཕར་རྒོལ་བྱེད་རྒྱུ་གལ་འགངས་ཆེན་པོ་ཆགས་ཡོད་པ་གསལ་འདེབས་གནང་ཡོད་པ་རེད། ཨ་རིའི་རང་དབང་ཁང་པས་བཏོན་པའི་གོང་བཤད་སྙན་ཐོ་ལྟར་ན་དྲ་རྒྱའི་རང་དབང་གི་གནས་སྟངས་སྡུག་ཤོས་ཀྱི་རྒྱལ་ཁབ་དེ་རྒྱ་ནག་དང་དེའི་རྗེས་སུ་འབར་མ་དང་ཨི་རན་ཆགས་ཡོད་པ་དང་ཉམས་ཞིབ་སྐར་གྲངས་བརྒྱ་ཐམ་པ་སྤྲོད་ཀྱི་ཡོད་པའི་ཁྲོད་རྒྱ་ནག་ལ་ད་ལོ་སྐར་མ་དགུ་མ་གཏོགས་ཐོབ་མེད་པ་རེད་ཐེ་ཝན་ལ་སྐར་མ་བདུན་ཅུ་དོན་བརྒྱད་ཐོབ་ནས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རང་དབང་ཐོབ་ཐང་ལེགས་ཤོས་ཀྱི་ཡུལ་གྲུ་ཨང་དང་པོ་དེ་ཆགས་འདུག།

སྤྱི་ཟླ་བཅུ་པའི་ཚེས་ལྔ་ཉིན་བཞུགས་སྒར་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དབུ་བཞུགས་ཐོག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་པར་སྐྲུན་བྱས་པའི་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཚོགས་འདུའི་དཔྱད་བརྗོད་ཕྱོགས་བསྒྲིགས་ཞེས་པའི་རྒྱ་ཡིག་གི་དཔེ་དེབ་ཅིག་དབུ་འབྱེད་གནང་ཞིང་སྐབས་དེར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོར་དམིགས་ཡུལ་མི་འདྲ་བ་ཡོད་ནའང་མཉམ་རུབ་ཀྱིས་འཐབ་རྩོད་བྱེད་རྒྱུ་གལ་ཆེ་ཡིན་པ་གསུངས་ཡོད་ཁི་སྤྱིར་བཏང་ང་ཚོ་མང་པོ་ཞིག་གི་མཐར་གཏུག་གི་དམིགས་ཡུལ་དེ་མ་འདྲ་བ་ཡོད་རེད། ཡིན་པ་ཡིན་ན་ཡང་ང་ཚོ་གི་འཐབ་རྩོད་བྱེད་ས་གི་བྱ་ཡུལ་དེ་ང་ཚོ་གཅིག་པ་ཡིན་དུས་མཚམས་མཚམས་མཉམ་རུབ་ཀྱི་ནུས་པ་དེ་ང་ཚོ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་རྒྱལ་སྤྱིའི་རང་བཞིན་གྱི་ཚོགས་འདུ་དེ་བཞིན་སྤྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཐེ་ཝན་དང་བོད་ཡུ་གུར་བ་ཧོང་ཀོང་སོག་པོ་བཅས་ཀྱི་རང་དབང་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཤེས་ཡོན་པ་དམངས་གཙོ་དོན་གཉེར་བ་བོད་དོན་རྒྱབ་སྐྱོར་ཚོགས་པ་མི་གྲངས་བདུན་ཅུ་ལྷག་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ་ལྷན་འཛོམས་ཀྱིས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་དང་རྒྱ་ནག་གི་མིང་ཆིང་མི་སེར་རྒྱལ་ཁབ་རྒྱ་ནག་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་ཡོད་པ་མ་ཟད་གདུག་རྩུབ་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས་བོད་རྒྱ་བར་གྱི་དམངས་ཁྲོད་འབྲེལ་བ་ལ་གོ་སྐབས་དང་གདོང་ལེན་བྱེད་ཕྱོགས་ཐད་གཏམ་བཤད་དང་གོ་བསྡུར་གནང་ཡོད་པ་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འདི་ལྟ་བུའི་རྒྱ་ནག་གི་ཆབ་སྲིད་དང་འབྲེལ་བའི་རྒྱལ་སྤྱིའི་རང་བཞིན་གྱི་ཚོགས་འདུ་དེ་བཞིན་རྒྱ་གར་རྡ་རམ་ས་ལར་འཚོགས་ཐུབ་པ་དེས་རྒྱ་གར་གཞུང་གི་རྒྱབ་སྐྱོར་རྣམ་པ་མངོན་ཐུབ་པ་བྱུང་ཡོད་ལ་དཔེ་དེབ་དེས་ཀྱང་གསལ་སྟོན་བྱས་ཡོད་ཟེར་གསུངས་ཡོད་ཁི་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཚེ་རིང་བསམ་གྲུབ་ལགས་ནི་གོང་ཞུས་རྒྱ་ཡིག་དཔེ་དེབ་ཀྱི་རྩོམ་སྒྲིག་པ་ཡིན་པ་དང་ཁོང་གིས་དཔེ་དེབ་འདིའི་ནང་ཁྱོན་དཔྱད་རྩོམ་ཉི་ཤུ་ཡོད་པའི་ནང་ནས་རྒྱ་ཡིག་གི་རྩོམ་ཡིག་བཅུ་དྲུག་དང་དབྱིན་ཡིག་གི་རྩོམ་ཡིག་གསུམ་དེ་བཞིན་ཀོ་རི་ཡའི་སྐད་ཡིག་གི་རྩོམ་ཡིག་གཅིག་བཅས་ཡོད་པ་འགྲེལ་བརྗོད་གནང་ཡོད་ཁི། གཞན་ཡང་ཁ་སྔོན་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ཚོགས་འདུ་དེའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོར་ཝེ་ཞི་བདེ་གཟེངས་རྟགས་ཐོབ་མྱོང་མཁན་སྐུ་ཞབས་ལིའུ་ཞོ་པོ་གི་སྐུ་ཟླ་ལྕམ་ལིའུ་ཞཱ་ལགས་ཀྱང་མཉམ་ཞུགས་ཐུབ་ཡོད་པ་རེད། ཧི་མ་ལ་ཡའི་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པའི་སྟེང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ས་ཁུལ་དེའི་རྒྱལ་ཁབ་སོ་སོའི་ཕན་ཚུན་གྱི་བདག་དབང་ལ་བརྩི་འཇོག་བྱེད་དགོས་ཞེས་བཤད་ཡོད་ཁི། དེ་ནི་རྒྱ་དཀར་ནག་དབར་ཧི་མ་ལ་ཡའི་རི་རྒྱུད་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་གི་འཕགས་བོད་མཐའ་མཚམས་སུ་རྒྱུན་མཐུད་ནས་རྩོད་རྙོག་ཡོད་པའི་ཛ་དྲག་ཆེ་བའི་དུས་སྐབས་འདིར་ཧི་མ་ལ་ཡའི་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པ་དེ་ཀོང་པོ་ཉིང་ཁྲིར་སྐོང་ཚོགས་བྱས་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཚེས་ལྔ་ཉིན་ཧི་མ་ལ་ཡའི་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་སྟེང་ནུབ་ཕྱོགས་སྟོབས་ཆེན་རྒྱལ་ཁབ་ཁག་གིས་བོད་ཀྱི་སྐོར་གནས་ཚུལ་སྤེལ་བཞིན་པ་དེ་ནི་ཕྱོགས་ཞེན་གྱི་འདུ་ཤེས་འཛིན་སྟངས་ཀྱི་རྫུན་གཏམ་ཡིན་ལུགས་བརྗོད་འདུག་ཨ་མེ་རི་ཀའི་བཅའ་སྡོད་ཐེ་ཝན་གྱི་སྐུ་ཚབ་ལྕམ་ཞོ་མེ་ཆིན་གྱིས་གལ་ཏེ་ཐེ་ཝན་བདེ་འཇགས་ཡིན་ན་འཛམ་གླིང་ཡང་བདེ་འཇགས་ཡིན་ཞེས་ཐེ་ཝན་གྱི་རྒྱལ་སྟོན་གསོལ་སྟོན་སྐབས་གསུངས་ཡོད་ཁི་ཟླ་བཅུ་པའི་ཚེས་བཞི་ཉིན་ཨ་མེ་རི་ཀའི་བཅའ་སྡོད་ཐེ་ཝན་དཔལ་འབྱོར་དང་རིག་གཞུང་དོན་གཅོད་ཁང་གིས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་ཐེ་ཝན་གྱི་བཅུ་ཟུང་རྒྱལ་སྟོན་གསོལ་སྟོན་ཞིག་བཤམས་ཡོད་པ་དང་གསོལ་སྟོན་སྟེང་ཨ་མེ་རི་ཀར་བཅའ་སྡོད་ཐེ་ཝན་གྱི་སྐུ་ཚབ་ལྕམ་ཞོ་མིན་ཆིན་དང་ཐེ་ཝན་དུ་བཅའ་སྡོད་ཨ་རི་མཐུན་ཚོགས་ཀྱི་ཚོགས་གཙོ། Laura Rosenberger། ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ། McCaul། སོགས་ཞུགས་ནས་གསུང་བཤད་གནང་ཡོད་པ་རེད། གསོལ་སྟོན་སྐབས་ལྕམ་ཞོ་མིན་ཆིན་གྱིས་ད་ལོ་གཅིག་པུར་ཨ་རིའི་མངའ་སྡེ་བཞིའི་སྤྱི་ཁྱབ་པ་དང་ཨ་རིའི་གྲོས་ཚོགས་འཐུས་མི་བཞི་བཅུ་ལྷག་ཐེ་ཝན་ལ་ཕེབས་ནས་འཚམས་གཟིགས་གནང་བ་མ་ཟད་ཨ་རིའི་གྲོས་ཚོགས་ཚོགས་གཙོ་ཟུར་པ། Kevin McCarthy། མཆོག་གིས་ད་ལོའི་ཟླ་བཞི་བར་ཨ་རིའི་ཁ་ལི་ཧྥོ་ནི་ཡ་མངའ་སྡེ་རུ་ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝུན་དང་མཇལ་འཕྲད་གནང་ཡོད་པས་ཨ་རི་དང་ཐའེ་ཝན་གྱི་འབྲེལ་བ་དེ་ཁ་བཤད་ཙམ་མིན་པར་དངོས་སུ་ལག་ལེན་གྱི་ཁྲོད་ནས་ཇེ་དམ་ཇེ་ཟབ་ལ་སོང་དང་འགྲོ་བཞིན་ཡོད་ཅེས་ངོས་འཛིན་བྱས་ཡོད་པ་དང་ཆབས་གཅིག་ཏུ་ཨ་རི་དང་ཐའེ་ཝན་བར་དཔལ་འབྱོར་དང་རྒྱལ་སྲུང་སོགས་ཀྱི་ཐད་ན་གཞི་རྒྱ་ཆེན་པོའི་མཉམ་ལས་བྱེད་བཞིན་ཡིན་པ་ངོ་སྤྲོད་བྱས་པ་དང། དེ་ཡང་ཨ་རི་གཞུང་དང་ཐའེ་ཝན་བར་ཕྱོགས་གཉིས་ཀའི་ཉོ་ཚོང་གྲོས་མཐུན་ཡོང་ཐབས་སུ་གྲོས་མོལ་བྱས་ཡོད་པ་དང་ཐའེ་ཝན་འབྲེལ་བའི་ཁྲིམས་ལྟར་ཐའེ་ཝན་ལ་དམག་གི་གོ་མཚོན་ཐེངས་བཅུ་གཅིག་ལ་མཁོ་སྤྲོད་བྱས་པ་སོགས་དཔེར་དྲངས་ཡོད་པ་རེད།

ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མེག་ཁོལ་མཆོག་གིས་རྒྱ་ནག་གུང་ཁྲན་གཞུང་གིས་དམངས་གཙོ་འཕེལ་རྒྱས་ལ་འགོག་རྐྱེན་བཟོ་འདོད་ཡོད་པ་ལྟར་ཨ་མི་རི་ཀས་ཐེ་ཝན་ནི་ཨེ་ཤེ་ཡ་ཞི་བདེ་རྒྱ་མཚོ་ཁུལ་གྱི་དམངས་གཙོའི་ལམ་སྟོན་སྒྲོན་མེ་ཆགས་པའི་གནས་བབ་དེ་སྲུང་སྐྱོབ་བྱེད་ངེས་ཡིན་ཞེས་གསུངས་ཡོད་པ་རེད་ལ། གསན་པ་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་རྒྱ་ནག་གི་རྒྱལ་སྟོན་ཉིན་མོར་འཛམ་གླིང་རྒྱལ་ཁབ་མང་བོའི་ནང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་ཤིག་སྤེལ་ཡོད་པ་དང་རྒྱལ་སྟོན་གསོལ་སྟོན་སྐབས་ཞི་ཅིན་ཕིང་གིས་རྒྱ་ནག་གི་རྐང་འོག་གི་ལམ་ཁ་དེ་ཡངས་ཤིང་རྒྱ་ཆེ་བ་ཞིག་ཡིན་མི་སྲིད་ཅེས་བཤད་ཡོད་པ་སོགས་ཀྱི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནོངས།

གུང་ཁྲན་ཏང་ཕམ་པར་སྦྱོར་བ་ཞི་ཅིན་ཕིང་ཁྲིམས་ལ་སྦྱོར་དགོས་ཧོང་ཀོང་རང་བཙན་བོད་རང་བཙན་ཤར་ཏུར་ཀི་སི་ཐན་རང་བཙན་སོགས་ངར་ཤུགས་ཆེན་པོས་འབོད་སྐད་བསྒྲགས་ཡོད་པ་རེད་རྒྱ་ནག་དམར་ཤོག་ཚོགས་པས་བཙུགས་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་སྟོན་གྱི་ཉིན་མོ་དེ་བོད་དང་ཤར་ཏུར་ཀི་སི་ཐན་གཉིས་ཀྱིས་གཙོས་པའི་མི་རིགས་མང་པོ་ཞིག་ལ་མཚོན་ན་རྒྱལ་ཁབ་དང་མི་རིགས་ལ་རྒྱ་དང་ཁེ་དབང་གི་ཆེད་དུ་རང་སྲོག་བློས་བཏང་བའི་དཔའ་བོ་དང་དཔའ་མོ་དུ་མ་ཞིག་གི་འདས་མཆོད་ཆགས་ཡོད། དེའང་ཀུན་གཟིགས་པཎ་ཆེན་ཆོས་ཆེན་མོ་མཆོག་གི་ཞལ་ནས། ང་ནི་རྒྱལ་ཁབ་ཤོར་ནས་བྲན་གཡོག་ཏུ་གྱུར་བའི་མི་རིགས་ཤིག་གི་རྒྱུད་འཛིན་པ་ཡིན་པས་ང་དང་ངའི་མི་རིགས་ལ་རྒྱལ་སྟོན་ཟེར་བ་ཞིག་མེད་ལ་རྒྱལ་སྟོན་བྱ་འགུལ་ཟེར་བ་ཞིག་ཀྱང་རྩ་བ་ནས་མེད། ཕ་དམ་པའི་རུས་པ་གསེར་གྱིས་བརྒྱན་མ་ཐུབ་རུང་སྐྲ་དཀར་པོ་སྐྱི་བསེར་རླུང་ལ་མི་སྐུར་ཞེས་གསུངས་ཡོད་པ་ལྟ་བུས་མཚོན་ཐུབ། ཁ་ན་ཏའི་རྒྱལ་ས་ཨོ་ཁྲ་ཝ་ན་ཡོད་པའི་རྒྱ་ནག་གི་གཞུང་ཚབ་ཁང་གི་མདུན་དུ་མི་རིགས་སྣ་མང་གི་ངོ་རྒོལ་བ་བཞི་བརྒྱ་ལྷག་འཛོམས་པའི་ཁོངས་སུ་རྒྱ་རིགས་དང་ཐེ་ཝན་པ་ཧོང་ཀོང་བ་བོད་ཡུ་གུར་བ་ཧྥི་ལི་པེན་གྱི་མི་རྒྱ་གར་བ་ཨི་རན་གྱི་མི་སོགས་འཛོམས་ཡོད་པ་རེད། ངོ་རྒོལ་གྱི་བར་སྐབས་ནས་མི་རིགས་སོ་སོའི་འཐུས་ཚབ་ཀྱིས་གསུང་བཤད་གནང་ཡོད་པ་ལྟར་བོད་རང་བཙན་སློབ་ཕྲུག་ཚོགས་པའི་འཐུས་ཚབ་བསྟན་འཛིན་བཟང་བོ་ལགས་ཀྱིས། བོད་ནི་རྒྱ་ནག་དམར་ཤོག་གཞུང་གིས་ཐོག་མར་གཉའ་གནོན་དང་མི་རིགས་རིགས་བསྒྱུར་རང་དབང་བཙན་འཕྲོག་བྱས་པའི་མི་རིགས་ཡིན་ལ། དེའི་རྗེས་སུ་རྒྱ་རིགས་དང་ཡུ་གུར་མི་རིགས་ཧོང་ཀོང་བ་སོགས་ཀྱི་རང་དབང་བཙན་འཕྲོག་དང་འཇིགས་སྐུལ་བྱས་ཡོད་ལ། དེ་མིན་རྒྱ་ནག་ནང་ཙམ་མིན་པར་ཕྱིའི་ཡུལ་གྲུ་ཁག་ཏུའང་གཅིག་མཚུངས་ཀྱི་དྲག་གནོན་བྱས་ཡོད་ལ། དེ་ནི་ང་ཚོ་ཚང་མ་མཐུན་སྒྲིལ་རྡོག་རྩ་གཅིག་ཏུ་སྒྲིལ་དགོས་པའི་རྒྱུ་མཚན་ཡིན་ཞེས་བཤད་ཡོད་པ་རེད། དེ་བཞིན་དུ་རྒྱ་གར་བ་དང་ཧྥི་ལི་པེན་གྱི་མི་ཚོས་རྒྱ་ནག་གིས་ཁྱིམ་མཚེས་རྒྱལ་ཁབ་ཁག་ལ་བཙན་འཛུལ་དང་འཇིགས་སྐུལ་བྱས་དང་བྱེད་བཞིན་པའི་བྱ་སྤྱོད་ལ་ངོ་རྒོལ་བྱེད་ཆེད་དེར་ཡོང་བ་ཡིན་པར་བརྗོད་ཡོད་པ་དང་དཔེར་ན་ད་ལོའི་ཟླ་བ་བརྒྱད་པར་རྒྱ་ནག་གིས་ཉིས་སྟོང་ཉིས་རྩ་གསུམ་ལོའི་པར་གཞི་ས་ཁྲ་ཟེར་བ་ཞིག་བསྐྲུན་པའི་ནང་དུ་རྒྱལ་སྤྱིའི་ཁྲིམས་ལུགས་ལ་གཞི་བཅོལ་ས་སོགས་རྒྱུ་མཚན་ཅི་ཡང་མེད་པར་ཧ་ལམ་ལྷོ་རྒྱ་ནག་རྒྱ་མཚོ་ཧྲིལ་བོ་དང་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ཆ་ཚང་རྒྱ་ནག་གི་མངའ་ཁོངས་སུ་བཅུག་ཡོད་པ་དེར་ངོ་རྒོལ་བྱས་ཡོད་པ་རེད། ཨོ་ཁྲ་ཝའི་ཡན་ལག་རྒྱབ་སྐྱོར་མཐུན་ཚོགས་ཀྱི་ཚོགས་གཙོ་ལི་མེ་པོ་ཡིས་རྒྱ་ནག་བཙན་དབང་རིང་ལུགས་པས་ཁ་ན་ཏྲ་མི་མང་ཡོངས་ཀྱི་སེམས་སུ་སྡུག་བཞག་ཡོད། རྒྱ་ནག་གཞུང་གིས་འཇིགས་སྐུལ་བྱེད་སྤྲོད་སྤེལ་བཞིན་པ་མ་ཟད། དམངས་གཙོའི་རྒྱལ་ཁབ་ཚོའི་རང་དབང་འོས་འདེམས་ལ་གཏོར་བརླག་བྱས་ཏེ་གང་བྱུང་མང་བྱུང་གིས་ཁ་ན་ཏྲ་གྲོས་ཚོགས་ཀྱི་འཐུས་མི་ཞིག་དམིགས་འབེན་ལ་བཞག་པ་རེད་ཅེས་རྒྱ་ནག་གི་བྱ་སྤྱོད་རིགས་ཐེར་འདོན་བྱས་ཡོད་པ་རེད། དེ་བཞིན་དུ་ཁ་ན་ཏའི་གྲོང་ཁྱེར་ཁྲོ་རོན་ཁྲོ་ན་ཡོད་པའི་རྒྱ་ནག་གི་དོན་གཅོད་ཁང་གི་མདུན་དུའང་མི་རིགས་སྣ་མང་སུམ་བརྒྱ་ལྷག་འཛོམས་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱས་ཡོད་པ་དང་སྐབས་དེར་ཁྲོ་རོན་ཁྲོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ཀྱིས་རྒྱ་ནག་གི་གདུག་རྩུབ་དང་འཁྱོག་བཤད་གཏན་འཇགས་སློབ་གྲྭའི་སྲིད་ཇུས་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་མེད་པ་བཅས་ལ་མི་རིགས་འདྲ་མིན་གྱིས་ངོ་རྒོལ་གནང་བཞིན་ཡོད་པ་གསུངས་ཁར། ཏག་ཏག་རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཉིན་བཞི་བར་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་དེ་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པ་བཅས་བོད་མིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ཐུན་མོང་གི་གོ་སྒྲིག་འོག་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་གིས་བོད་ནང་བོད་པའི་ཆོས་དང་རིག་གཞུང་མི་རིགས་དང་བཅས་པ་རྩ་མེད་བཟོ་བཞིན་པའི་སྲིད་ཇུས་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། ཡང་དེ་བཞིན་དུ་ཡོ་རོབ་ཧྥ་རན་སིའི་རྒྱལ་ས་ཕ་རི་སིར་བོད་དང་ཡུ་གུར་བ་ལྷོ་སོག་པོ་ཧོང་ཀོང་བ་སོགས་རྒྱ་ནག་གི་བཙན་འོག་གི་མི་རིགས་ཚོ་འཛོམས་ནས་རྒྱ་ནག་གི་རྒྱལ་སྟོན་ཉིན་མོར་ངོ་རྒོལ་ལས་འགུལ་ཞིག་སྤེལ་ཡོད་པ་དང་དེའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་གཞོན་དོན་གྲུབ་ལགས་ཀྱིས་ངོ་སྤྲོད་བྱས་དོན་དུ། རྒྱ་དམར་གྱིས་ད་དམར་ཤོག་གི་དེ་འོག་ལ་ད་ང་ཚོ་མི་མང་པོ་ཅིག་བཙན་དབང་མྱངས་བསྡད་ཡོད། ད་ལྟ་ཡིན་ན་ད་ད་ལྟ་རྒྱ་མི་གིས་ཐབས་བྱུས་འདྲ་མི་འདྲ་བཏང་ནས་ད་ང་ཚོ་བོད་མི་རིགས་གི་ངོ་བོ་དང་མི་རིགས་ཁོ་རང་བརླག་བཏང་ཡག་གི་ཁོ་ཚོ་གི་ཐབས་ཤེས་བྱེད་ཀྱི་ཡོད་རེད། ད་འདི་ལ་ང་ཚོ་གི་ང་ཚོ་འདི་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ང་ཚོ་སེམས་ཤུགས་ཆག་ཀྱི་མེད། རྒྱ་ནག་གི་རྒྱལ་སྟོན་བདུན་ཅུ་དོན་བཞི་པ་དེ་ངོ་རྒོལ་བྱེད་པའི་རྒྱལ་སྟོན་ཞིག་ཡིན་པ་མ་ཟད་གཏམ་དྲང་མོ་བཤད་པའི་རྒྱལ་སྟོན་ཞིག་ཀྱང་རེད། དཔེར་ན་རྒྱལ་སྟོན་ལ་མ་ཐོན་པའི་ཉིན་གཉིས་ཀྱི་གོང་སྟེ་ཟླ་དགུ་པའི་ཚེས་ཉི་རྩ་བརྒྱད་ཉིན་འཚོགས་པའི་རྒྱལ་སྟོན་གསོལ་སྟོན་སྐབས་ཞི་ཅིན་ཕིང་གིས་དེ་སྔའི་སྤོབས་པ་ཆེན་པོ་ཁ་ཕོ་ཆེན་པོའི་རྣམ་པ་དེ་མེད་པར་རྒྱ་ནག་གི་རྐང་འོག་གི་ལམ་ཁ་དེ་ཡངས་ཤིང་རྒྱ་ཆེ་བ་ཞིག་ཡིན་མི་སྲིད་ཅེས་གཏམ་དྲང་མོ་བཤད་ཡོད་པ་རེད། གནད་དོན་དབྱེ་ཞིབ་པས་དེ་ལས་ཤེས་ཐུབ་པ་ཞིག་ནི་ཞི་ཅིན་ཕིང་གི་དབང་བསྒྱུར་འོག་གི་ཕྱི་འབྲེལ་དང་དཔལ་འབྱོར་ཆབ་སྲིད་སོགས་ཁྱབ་ཁོངས་མང་བོ་ཞིག་ལ་ཕྱི་ནང་གི་འགལ་ཟླར་ཐུག་ཡོད་པ་ཞི་ཅིན་ཕིང་རང་ཉིད་ཀྱིས་ཤེས་ཡོད་པ་མཚོན་ཡོད་ཅེས་ཞིབ་བརྗོད་བྱས་ཡོད་གི། ང་ཚོས་ཕྱི་མིག་ཅིག་བལྟས་ན་ཉིས་སྟོང་བཅུ་བཞི་ལོའི་རྒྱལ་སྟོན་ཐེངས་དྲུག་ཅུ་རེ་ལྔ་བའི་གསོལ་སྟོན་སྐབས། ཞི་ཅིན་ཕིང་གིས་ང་ཚོ་མདུན་གྱི་ལམ་རིང་པོ་ཡིན་ལ་བདེ་མོ་མིན་ཞེས་དང་དེ་ནས་ལོ་ལྔ་གི་རྗེས་ཏེ་ཉིས་སྟོང་བཅུ་དགུ་ལོའི་རྒྱལ་སྟོན་གསོལ་སྟོན་སྐབས། དེ་སྔའི་སྐྱོ་སྣང་རྦད་དེ་མེད་པ་མ་ཟད་ང་རྒྱལ་དང་སྤོབས་པས་ཁེངས་ཡོད་ལ། རྒྱང་སྐྱོད་ཀྱི་འཐབ་ལམ་དུ་ཏང་སྲོག་ཤིང་ཡིན་པའི་མཐུན་སྒྲིལ་རྡོག་རྩ་གཅིག་ཏུ་སྒྲིལ་དགོས་ཀྲུང་གོ་མི་དམངས་དང་ཀྲུང་ཧྭ་མི་རིགས་ཀྱི་མདུན་སྐྱོད་ཀྱི་གོམ་སྟབས་སུ་གཅིག་གིས་ཀྱང་འགོག་མི་ཐུབ་ཅེས་ཁ་ཕོ་འཐེན་ཡོད་པ་རེད། གནའ་དེང་གཉིས་བསྡུར་ནས་བལྟས་ན་ད་རེས་ཞི་ཅིན་ཕིང་གི་ངར་ཤུགས་ཉམས་པའི་གཏམ་བཤད་དེས་ཞི་ཅིན་ཕིང་གི་གཙོ་འཛིན་གྱི་དུས་ཡུན་གསུམ་པའི་ལོ་དང་བོར་ཕྱི་ནང་གཉིས་སུ་འགལ་རྐྱེན་མང་བོ་ཞིག་ལ་ཐུག་པ་མཚོན་ཡོད་ལ་ད་དུང་རྒྱ་ནག་གི་མདུན་ལམ་ཐད་ཞི་ཅིན་ཕིང་ཅི་བྱ་གཏོལ་མེད་དུ་གྱུར་བའི་ཚོར་བ་ཞིག་ཀྱང་མི་རྣམས་ལ་ངང་གིས་སྟེར་ཞིང་ཁ་སང་དེ་རིང་རྒྱ་ནག་ལ་ཐུག་པའི་རྒྱལ་སྤྱིའི་འགལ་ཟླ་དེ་ཚང་མ་དེ་སྔ་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་བྱབ་ཆོལ་སྤེལ་བ་མང་དྲགས་ནས་ད་ལྟ་ཐབས་བཟོད་ཨི་ཐུབ་པའི་གནས་སྟངས་སུ་གྱུར་བ་ཞི་ཅིན་ཕིན་རང་ཉིད་ཀྱིས་ཀྱང་ཤེས་ཡོད་ཅེས་གནད་དོན་དབྱེ་ཞིབ་པའི་ཞབས་ཞུ་སྤེལ་བར་འཁོད། དེ་བཞིན་དུ་ཨ་རིའི་ནེའུ་ཡོག་གྲོང་ཁྱེར་སློབ་ཆེན་གྱི་ཆབ་སྲིད་རིག་པའི་དགེ་རྒན་ཆེན་མོ་ཞའེ་མེན་ལགས་ཀྱིས། ཞི་ཅིན་ཕིན་མེ་ཡོ་རེན་སི་ཏང་ནེ་གི་ཝུན་ཐི་དུ་སོ་ཙའི་ཅིན་གོ་ན་སི་ཏང་ཤེན་ནེ་ཙུང་གོ་སི་ཅིན་ཅི་ཧན་ཁོ་ནའི་ཏན་སི་ཐ་དུས་ཙུང་གོ་ཅིན་ཅི་ཧི་སི་ཧུ་དུ་ཝུན་ཐི་མེ་ཡོ་རེན་ཧི་ཅུས་ཐི་དུ་ཧྥན་ཤིས།

དེ་མིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཏེང་ཞའོ་ཕིང་གིས་ཧ་ཅང་གི་ཐལ་དྲགས་ཆེ་བའི་ལམ་ཁ་ཞིག་ལ་ཞུགས་པ་ནང་བཞིན་རྒྱ་ནག་གིས་ད་ལྟ་ལམ་ཁ་གསར་བ་ཞིག་འཚོལ་ཞིབ་དགོས་པའི་དགོས་པའང་ཤེས་མེད། དོན་དངོས་སུ་ཞི་ཅིན་ཕིང་གིས་རང་ཉིད་གཡང་གཟར་ལ་གཏད་ཡོད་དུས་འཁོར་ས་འགྲོ་ས་མང་བོ་ལྷག་མེད། དེ་བས་ཀྱང་གལ་ཆེ་བ་ཞིག་ནི་རྒྱ་ནག་མི་དམངས་ཀྱི་ཡིད་ཆེས་བརླག་པ་དེ་རེད། རྒྱལ་སྤྱིའི་མ་དངུལ་ཁྲོམ་ར་དང་རྒྱ་ནག་རྒྱལ་ནང་གི་རྒྱལ་གཉེར་མ་དངུལ་གྱི་ཡིད་ཆེས་བརླག་ཡོད་ཅེས་ཞིབ་བརྗོད་སྤེལ་ཡོད་གི། ཞི་ཅིན་ཕིང་གིས་རྒྱ་ནག་པེ་ཅིན་མཁར་ནས་རྒྱལ་སྟོན་གསོལ་སྟོན་བཤམས་པའི་ཉིན་མོ་དེ་ག་རང་སྟེ་ཟླ་དགུ་བའི་ཚེས་ཉི་རྩ་བརྒྱད་ཉིན་རྒྱ་ནག་གི་ས་ཁང་ཆེ་ཤོས་ཧིན་ཏཱ་ཁེ་ལས་ཁང་གིས་སྤྱི་བསྒྲགས་ཤིག་སྤེལ་ནས་ཧིན་ཏཱ་ཁེ་ལས་ཁང་གི་སྤྱི་ཁྱབ་འགན་འཛིན་ཞུས་ཅ་ཡིན་ཁྲིམས་དང་འགལ་བའི་ཉེས་མིང་ཕོག་ནས་འཛིན་བཟུང་བྱས་ལུགས་བསྒྲགས་ཡོད་གི། གནས་ཚུལ་དེ་ཐོན་མ་ཐག་ཧིན་ཏཱ་ཁེ་ལས་ཁང་གི་མ་རྐང་གད་པ་ཆད་པ་བཞིན་དུ་རྡིབ་པ་མ་ཟད་ཧོང་ཀོང་མ་རྐང་ཁྲོམ་རར་ཡོད་པའི་ཡན་ལག་ཁེ་ལས་ཁང་གཉིས་ཀྱི་མ་རྐང་ཉོ་ཚོང་མཚམས་བཞག་པ་རེད། ཟླ་དགུ་པའི་ཚེས་ཉི་ཤུ་རྩ་དགུའི་ཉིན་ཨ་རིའི་ཝོལ་སྲང་ལམ་ཉིན་རེའི་ཚགས་པར་གྱིས་གནས་ཚུལ་སྤེལ་ནས། རྒྱ་ནག་གི་ལྟ་སྐུལ་དོ་དམ་ཚན་པ་གྱོད་གཞིའི་ནང་ཞུགས་ཡོད་པས་ཧིན་ཏ་ཆག་འཇིག་གི་ལས་དབང་ལ་ཐུག་ཡོད་པ་དང་ཉམས་ཆག་གི་གནས་སུ་ཡོད་པའི་རྒྱ་ནག་གི་ས་ཁང་ཁེ་ལས་ཁང་ལ་མཚོན་ན་དེ་ནི་བཀྲ་ཤིས་པའི་གནས་ཚུལ་ཞིག་མིན། རྒྱུ་མཚན་ནི་ས་ཁང་ལས་རིགས་ཀྱིས་རྒྱ་ནག་གི་དཔལ་འབྱོར་ཁྲོད་བཞི་ཆའི་གཅིག་ཟིན་ཡོད་ཅེས་གནས་ཚུལ་སྤེལ་ཡོད་གི། དེ་མཚུངས་སུ་ཐེ་ཝན་དབུས་གསར་ལས་ཁང་གིས་ཟླ་དགུ་བའི་ཚེས་ཉི་ཤུ་རྩ་གསུམ་ཉིན་སྤེལ་བའི་གནས་ཚུལ་ལྟར་ན། རྒྱལ་སྤྱིའི་ནོར་སྲིད་དང་དཔལ་འབྱོར་ཆེད་མཁས་པ་བདུན་ཅུ་དོན་དྲུག་དང་རྒྱལ་ཁབ་བརྒལ་བའི་མ་འཛུགས་ཚན་པ་དྲུག་གི་ལྟ་ཚུལ་གཅིག་མཚུངས་ཡིན་ཞིང་དེ་ནི་ད་ལོ་དང་སང་ལོའི་རྒྱ་ནག་གི་དཔལ་འབྱོར་འཕེལ་ཚད་དེ་ཚོད་དཔག་ལས་དམའ་བ་ཡིད་ཆེས་བྱས་ཡོད་གི། ཞི་ཅིན་ཕིང་གི་སྐད་ངན་ཤོར་བའི་རྒྱུ་མཚན་གཞན་ཞིག་ནི་གཅིག་བྱས་ན་རྒྱ་ནག་གི་མཐོ་རིམ་དཔོན་རིགས་ཁྲོད་ཕྱིའི་འཇིག་རྟེན་གྱིས་མགོ་མི་ཚོས་པའི་དོན་དག་རབ་དང་རིམ་པ་ཞིག་བྱུང་བཞིན་པ་དེ་རེད། ཞི་ཅིན་ཕིང་གིས་གཙོ་འཛིན་ཐེངས་གསུམ་པ་འཁུར་ནས་ལོ་ཕྱེད་ཙམ་ལས་མ་སོང་གོང་ཞི་ཅིན་ཕིང་རང་གིས་བསྐོ་གཞག་བྱས་པའི་ཕྱི་འབྲེལ་བློན་ཆེན་ཆིན་ཀང་བོར་བརླག་ཏུ་སོང། དེ་ནས་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་བོར་བརླག་ཏུ་སོང། དེ་མིན་ལས་དོན་བརྡ་འཕྲིན་ལྷན་ཁང་གི་བློན་ཆེན་དང་མེ་ཤུགས་འཕུར་མདའ་དམག་དཔུང་གི་དམག་སྤྱི་སོགས་གཅིག་རྗེས་གཉིས་མཐུད་ནས་ཕོ་མོའི་འབྲེལ་བ་དང་ལྐོག་ཟ་རུལ་སུངས་ཀྱི་གནད་དོན་ལ་ཐུག་ནས་ཞིབ་བཤེར་བྱེད་བཞིན་ཡོད། རྒྱ་ནག་ནང་ཁུལ་ན་དཔལ་འབྱོར་གྱི་གནས་སྟངས་ཡག་པོ་མེད་པ་དང་མཐོ་རིམ་དཔོན་ཚང་བདེ་འཇགས་མིན་པ། ཕྱི་འབྲེལ་བཅས་སྣ་དྲག་ལ་ཐུག་ཡོད་པ་སོགས་ཚང་མས་གཅིག་རང་བསྟན་ཡོད་པ་ནི་རྒྱ་ནག་གི་གནས་སྟངས་ཡག་པོ་མེད་པ་དེ་རེད། ལོ་བཞིའི་ཡར་སྔོན་དེ་རྒྱ་ནག་དམར་ཤོག་ཚོགས་པའི་གཞུང་བཙུགས་ནས་མི་ལོ་བདུན་ཅུ་ཐམ་པ་འཁོར་བའི་རྒྱལ་སྟོན་གྱི་ཉིན་མོ་དེར་འཛམ་གླིང་གང་སར་བོད་མི་དང་ཡུ་གུར་བ་ཧོང་ཀོང་བ་ཐེ་ཝན་པ་ད་དུང་རྒྱ་ནག་སྐམ་ས་ནས་ཡོང་བའི་རྒྱ་རིགས་མང་གཙོ་དོན་གཉེར་བ་སོགས་ཀྱིས་གཞི་རྒྱ་ཆེན་པོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བ་རེད། དུས་དེ་ནས་བཟུང་ལོ་རེའི་ཟླ་བཅུ་བའི་ཚེས་གཅིག་ཉིན་དེ་རྒྱ་ནག་གི་རྒྱལ་སྟོན་གྱི་ཉིན་མོ་སྟེ། གོ་ལ་ཧྲིལ་བོར་རྒྱ་ནག་བེ་ཅིན་གཞུང་ལ་ངོ་རྒོལ་བྱེད་པའི་ཉིན་མོ་རུ་གྱུར་བ་རེད་ལགས། གསན་མཁན་རྣམ་པ་ཚོ་ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ཆེད་སྒྲིག་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། ང་ཚོ་བདུན་ཕྲག་རྗེས་མར་སླར་ཡང་མཇལ་ཡོང། ང་སྟག་ལྷ་རྒྱལ་ཡིན། གསན་མཁན་རྣམ་པ་ཚོ་ད་གཞུག་ནས་གསར་འགྱུར་མཉམ་སྡེབ་བྱས་རྗེས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་ཆུ་ལོག་གི་གོད་ཆག་བྱུང་བར་ཐུགས་གསོའི་འཚམས་འཕྲིན་ཞིག་སྩལ་གནང་མཛད་ཡོད་གི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་སྲིད་སྐྱོང་གི་མཛད་འཁུར་བཞེས་རྗེས་ལྷོ་ཨ་མེ་རི་ཀ་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་ཡོད་པ་ལྟར་ཚེས་ལྔ་ཉིན་ཁོ་ལོམ་བྷི་ཡར་ཕེབས་ཡོད་པ་རེད། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོར་དམིགས་ཡུལ་མི་འདྲ་བ་ཡོད་ནའང་མཉམ་རུབ་ཀྱིས་འཐབ་རྩོད་བྱ་རྒྱུ་གལ་ཆེ་བ་ཡིན་པ་གསུངས་ཡོད་གི། ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པའི་སྟེང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ས་ཁུལ་དེའི་རྒྱལ་ཁབ་སོ་སོས་ཕན་ཚུན་གྱི་བདག་དབང་ལ་བརྩི་འཇོག་བྱེད་དགོས་ཞེས་བཤད་ཡོད་གི། ཨ་མེ་རི་ཀར་བཅའ་སྡོད་ཐེ་ཝན་གྱི་སྐུ་ཚབ་ལྕམ་ཞའོ་མེ་ཆིན་གྱིས་གལ་ཏེ་ཐེ་ཝན་བདེ་འཇགས་ཡིན་ན་འཛམ་བུ་གླིང་འདི་ཡང་བདེ་འཇགས་ཡིན་ཞེས་ཐེ་ཝན་གྱི་རྒྱལ་སྟོན་གསོལ་སྟོན་སྐབས་གསུངས་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་དང་ལས་རིམ་འདི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན